གངས་ལྗོངས་ཕྱི་ནང་གི་རྒྱ་ཆེ་བའི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བཅུ་བའི་ཚེས་ཉེར་གཅིག་དང།

བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་སྤྱི་འཐུས་རྒྱལ་ལྡོང་ཕུར་བ་རྡོ་རྗེ་ལགས་གཉིས་ཀྱིས་སྣེ་ཁྲིད་པའི་སྐུ་ཚབ་ཀྱིས་རྒྱ་གར་ནང་གི་བོད་མི་གནས་སྡོད་བྱེད་ཡུལ་བསྟན་འཛིན་སྒང་དང་འབུམ་སྡེ་ལ་གཉིས་ནང་གི་འཚམས་གཟིགས་མཇུག་བསྒྲིལས་ཡོད་པ་རེད། དེ་ཡང་བོད་མི་མང་སྤྱི་འཐུས་ཀྱི་རྒྱ་གར་བྱང་ཤར་ཁུལ་གྱི་གཞུང་འབྲེལ་གྱི་འཚམས་གཟིགས་མུ་མཐུད་ནས་བསྐྱོད་བཞིན་པའི་ཁྲོད་མཁན་པོ་འཇམ་དཔལ་བསྟན་འཛིན་དང་སྤྱི་འཐུས་རྒྱལ་ལྡོང་ཕུར་བ་རྡོ་རྗེ་ལགས་གཉིས་ཀྱིས་སྣེ་ཁྲིད་པའི་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཀྱིས་རྒྱ་གར་གྱི་ཨ་རོ་ན་ཅལ་མངའ་སྡེའི་ནང་དུ་ཡོད་པའི་བསྟན་འཛིན་སྒང་དང་འབུམ་སྡེ་ལ་བོད་མིའི་གཞིས་ཆགས་གཉིས་ནང་གི་འཚམས་གཟིགས་ལེགས་འགྲུབ་མཇུག་སྒྲིལ་ཟིན་པའི་གནས་ཚུལ་སྤེལ་ཡོད་ཀི། བོད་མི་མང་སྤྱི་འཐུས་ཀྱི་སྐུ་ཚབ་ཚོགས་ཆུང་གིས་སྔོན་ལ་ཨ་སམ་མངའ་སྡེའི་གྲོང་ཁྱེར་སྒོ་བ་ཧ་ཐི་དང་ཤི་ལོང་ནང་འཚམས་གཟིགས་བསྒྲུབས་པའི་རྗེས་སུ་སྐུ་ཚབ་རྣམ་གཉིས་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་དགུ་ཉིན་བསྟན་འཛིན་སྒང་དུ་ཕེབས་འབྱོར་བྱུང་ཞིང་གཞིས་ཆགས་ནང་གི་བོད་མི་ཚོར་བདེ་སྡུག་གཟིགས་ཞིབ་གནང་བ་དང་མི་མང་ཚོའི་དཀའ་ངལ་རྣམས་གསན་ཡོད་པ་རེད། དེ་རྗེས་དེར་ཆགས་པའི་རྒྱུད་སྟོད་གྲྭ་ཚང་དུ་ཕེབས་པ་དང། མང་ཚོགས་དང་མཇལ་འཛོམས་གནང་སྟེ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དྲིན་དང་དམངས་གཙོའི་གནས་སྟངས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་གནང་ཕྱོགས་དེ་བཞིན་བོད་ནང་གི་ཛ་དྲག་གི་གནས་སྟངས་དེང་སྐབས་རྒྱལ་སྤྱིའི་ཐོག་ནས་རྒྱ་ནག་ལ་འཛིན་པའི་ལངས་ཕྱོགས་བོད་དེ་རྒྱལ་སྤྱིའི་ཐོག་ངོས་ལེན་ཡོང་ཐབས་གལ་ཆེའི་སྐོར་སོགས་གཏམ་བཤད་གནང་བ་དང་མང་ཚོགས་ཀྱིས་དྲི་བ་ཁག་ལ་ལན་འདེབས་གནང་བ་དང་དེ་ནས་སམ་བྷོ་ཊ་སློབ་གྲྭར་ཕེབས་ཏེ་དགེ་སློབ་རྣམས་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱ་ཕྱོགས་སྐོར་གསུང་བཤད་གནང་ཡོད་ཀི་དེ་རྗེས་སྐུ་ཚབ་རྣམ་གཉིས་འབུམ་སྡེ་ལ་བོད་མིའི་གཞིས་ཆགས་སུ་ཕེབས་ཏེ་གང་དེར་བོད་མི་ཚོར་གོང་ས་མཆོག་གི་དགོངས་བཞེད་དང་སྤྱི་འཐུས་ལྷན་ཚོགས་ཀྱི་ཕྱག་ལས་གནང་ཕྱོགས་བོད་ནང་གི་གནས་སྟངས་སོགས་གསུང་བཤད་གནང་བ་དང་བོད་མི་ཚོའི་བདེ་སྡུག་གསན་པ་མ་ཟད་ཟུར་དུ་ས་གནས་ཀྱི་འགོ་འཛིན་རྣམས་དང་མཇལ་འཛོམས་ཀྱིས་ས་གནས་བོད་མིའི་སྤྱིར་བཏང་གི་བདེ་སྡུག་ཐོག་ལ་གོ་བསྡུར་གནང་ཡོད་ཀི་དེ་ནས་སྐུ་ཚབ་རྣམས་ཀྱིས་ས་གནས་བོད་རང་དབང་ལས་འགུལ་ཁང་དང་དགའ་ལྡན་རབ་རྒྱས་གླིང་དགོན་པ་བཅས་ལ་ཕེབས་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་ཡོད་ཀི་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་མཐར་ལམ་སྒྲོལ་མ་མཆོག་གིས Finnish Tibet Community ཞེས་པའི་ཧྥན་ནེ་ཤི་དང་བོད་ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མཁན་འགན་འཛིན་མཆོག་དང་མཇལ་འཕྲད་གནང་ཡོད་ཀི་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་ཤེས་རིག་བཀའ་བློན་མཐར་ལམ་སྒྲོལ་མ་མཆོག་གིས་བཞུགས་སྒར་དྷརམ་ས་ལར་འཚམས་འདྲིར་ཕེབས་པའི་ཧྥིན་ལན་ཌི་རྒྱལ་ཁབ་ཀྱི་ནང་དུ་ཧྥན་ནེ་ཤི་དང་བོད་ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མཁན་ལྕམ་ཨར་ཇཱ་བྷ་རེ་སི་མཆོག་ལ་མཇལ་འཕྲད་གནང་ཡོད་ཅིང་ཧྥེན་ལན་ཞི་དང་བོད་ཅེས་པའི་ཚོགས་པ་དེ་ནི་ཡོ་རོབ་བྱང་མའི་ཧྥེན་ལན་རྒྱལ་ཁབ་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཞིག་ཡིན་པ་རེད། ལྕམ་ཨར་ཇཱ་བྷ་རེ་སི་མཆོག་ནི་བོད་ཀྱི་རྩ་དོན་ཆེད་དུ་ལངས་ཕྱོགས་བརྟན་པོ་རྒྱུན་འཁྱོངས་གནང་མཁན་ཞིག་ཡིན་པ་དང་དམིགས་བསལ་བཙན་བྱོལ་ནང་གི་བོད་ཕྲུག་ཚོའི་ཤེས་ཡོན་གྱི་ཐོག་ལ་ཐུགས་སྣང་ཆེན་པོ་གནང་མཁན་ཞིག་ཡིན་སྟབས་བོད་ཀྱི་རྩ་དོན་ཐོག་ལ་མཐའ་གཅིག་ཏུ་རྒྱབ་སྐྱོར་དང་རོགས་རམ་གནང་མཁན་ཞིག་ཏུ་གྱུར་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་ཡོད་ཀི། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་གིས་ཨུ་དར་པར་དེ་ཤི་མངའ་སྡེའི་གཞུང་འཛིན་མ་ཡིན་པའི་སྲིད་དོན་ཚོགས་པ་ཁག་གཉིས་ཀྱི་དཔོན་རིགས་དང་མཇལ་འཕྲད་གནང་ཡོད་གི་བོད་མི་མང་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་བཅས་ཀྱིས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་གཏུག་ཚོགས་ཆུང་གིས་སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུའི་ཉིན་རྒྱ་གར་བོད་དོན་ལས་འགུལ་བ་སྐུ་ཞབས་ཤན་ཏཱ་ཤི་མཱ་ཤི་རམ་འམ་བོད་མིང་དུ་བསམ་གཏན་ཡེ་ཤེས་ལགས་ལག་ནོ་ནས་ལྡི་ལི་ཕྱོགས་སུ་ཕེབས་ཐོན་སྐབས་བོད་མི་མང་སྤྱི་འཐུས་རྣམ་པས་ས་གནས་བོད་པའི་སུད་ཚོང་ཁྲོམ་ར་ནས་ཁོང་ལ་ཆེ་བསྟོད་ཀྱིས་མཇལ་དར་སྒྲོན་འབུལ་དང་སྦྲགས་ཕེབས་བསུ་ཞུས་ཡོད་པ་དང་དེ་རྗེས་སྤྱི་འཐུས་རྣམ་པ་ཨུ་དར་པར་དེ་ཤི་མངའ་སྡེའི་རྒྱལ་ས་ལག་ནོ་རུ་ཡོད་པའི་རྒྱ་གར་ཀོང་ཀི་རེ་སི་སྲིད་དོན་ཚོགས་པའི་ལས་ཁུངས་སུ་ཆེད་བཅར་གྱིས་གནད་ཡོད་མི་སྣར་མཇལ་འཕྲད་གནང་སྟེ་བོད་ནང་གི་ད་ལྟའི་ཛ་དྲག་གནས་སྟངས་དང་རྒྱ་ནག་དམར་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་སོགས་ངོ་སྤྲོད་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་གྱི་སྙན་ཞུ་དང་བོད་དོན་སྐོར་གྱི་འགྲེམས་ཤོག་བཅས་ཕུལ་ཡོད་པ་རེད། དེ་ནས་ཨུ་དར་པར་དེ་ཤི་མངའ་སྡེའི་སྲིད་དོན་ཚོགས་པ་ཆེ་ཤོས་ཨང་གཉིས་པ་ས་མ་ཇ་ཝ་དི་ཡི་རྒྱལ་ཡོངས་ཚོགས་གཙོ་དང་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ་སྐུ་ཞབས་ཡ་དེ་བ་མཆོག་དང་ལྷན་མཇལ་གྱིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་གྱི་སྙན་ཞུ་དང་དྲན་རྟེན་ཕྱག་རྟགས་ཅིག་ཕུལ་རྗེས་ད་བར་ཁོང་གི་ཡབ་དམ་པ་རྒྱ་གར་དབུས་བདེ་སྲུང་བློན་ཆེན་ཟུར་པ་མུ་ལ་ཡམ་སིང་ཡ་དེ་བ་མཆོག་གིས་དབུས་ཕ་རབས་བུ་རྒྱུད་ནས་བོད་མི་རྣམས་ལ་མཐུན་འགྱུར་རྒྱབ་སྐྱོར་གནང་བ་དང་ལྷག་པར་དུ་དབུས་སའི་གྲོས་ཚོགས་ནང་དུའང་བོད་དོན་གླེང་སློང་རབ་དང་རིམ་པ་གནང་ཡོད་པ་སོགས་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་བ་དང་སྦྲགས་ད་ལྟའི་ཆར་བོད་ཀྱི་དཀའ་རྙོག་མུ་མཐུད་ནས་སེལ་མ་ཐུབ་པར་ལྷག་ཡོད་པའི་སྟབས་བོད་དོན་བདེན་མཐའ་མ་སེལ་བར་དུ་མཐུན་འགྱུར་རྒྱབ་སྐྱོར་གནང་སྐྱོང་ཡོང་བའི་རེ་སྐུལ་ཞུ་བ་ལྟར་ཁོང་དང་ཁོང་གི་ཨ་ཁུ་རྣམ་པ་གཉིས་ནས་བོད་ནང་གི་ཤེས་ཡོན་སོགས་ཀྱི་གནས་སྟངས་གང་འདྲ་ཆགས་ཀྱི་ཡོད་མེད་སྐོར་དང་རྒྱ་གར་གྱིས་བོད་དོན་ཆེད་སྔར་ལྷག་རྒྱབ་སྐྱོར་གནང་དགོས་པའི་གནས་སྟངས་རང་བཞིན་གྱིས་ཆགས་ཡོད་པ་སོགས་གསུངས་ཏེ། དུས་ནམ་ཡང་བོད་མི་ཚོ་དང་ལྷན་དུ་ཡོད་པ་དང་བོད་ཀྱི་རིག་གཞུང་གཅེས་ཉར་དང་བོད་དོན་འཐབ་རྩོད་ཐོག་ཁོང་གི་སྲིད་དོན་ཚོགས་པའི་ངོས་ནས་ད་ལྟའི་བར་དུ་ཕྱག་ལས་མང་བོ་ཞིག་གནང་ཡོད་པའི་སྐོར་དང་མ་འོངས་པར་ཡང་མུ་མཐུད་ནས་གང་ཐུབ་གནང་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་རེད། བཙན་བྱོལ་བོད་མིའི་འཐབ་རྩོད་དེས་སེམས་ཤུགས་འཕར་མ་ཞིག་སྤྲད་གིན་འདུག་ཅེས་ཝེ་ཐེ་ནམ་གྱི་ཚོང་ལས་གཉེར་མཁན་ཁག་ཅིག་གིས་བཤད་ཡོད་གི། ཧི་མ་ལ་ཡའི་མངའ་སྡེའི་ནང་ཆགས་པའི་རྡ་རམ་ས་ལ་སྡེ་གྲོང་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཞུགས་སྒར་ཡིན་ཞིང་ཡོངས་གྲགས་སུ་རྒྱལ་ས་ལྷ་ས་གཉིས་པ་ཞེས་འབོད་སྲོལ་ཡོད་པ་བཞིན། ལོ་ལྟར་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་བཞུགས་སྒར་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་གསེར་ཞལ་མཇལ་རྒྱུའི་ཆེད་དུ་དད་ལྡན་ཁྲི་ཚོ་བརྒལ་བ་ཡོང་གི་ཡོད་ལ། ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་གསུམ་བར་ཝི་ཐེ་ནམ་རྒྱལ་ཁབ་ནས་ཡིན་པའི་ཚོང་ལས་གཉེར་མཁན་མི་སུམ་ཅུ་སོ་དྲུག་བཞུགས་སྒར་དུ་གཙོ་བོ་སྤྱི་ནོར་གོང་ས་མཆོག་ལ་མཇལ་ཁ་བྱེད་རྒྱུ་དང་བཙན་བྱོལ་བོད་མིའི་གནས་སྟངས་རྒྱུས་ལོན་ཆེད་ཕེབས་ཡོད་ཅིང་ཐེངས་འདིའི་ཝི་ཐེ་ནམ་ནས་ཡིན་པའི་ཚོང་ལས་གཉེར་མཁན་གྱི་རུ་ཁག་དེའི་སྣེ་འཁྲིད་མཁན་ནི་ལྕམ་ཧྭ་ཡི་ལགས་ཡིན་ཞིང་ཁོང་གིས་གཞི་རགས་རླུང་འཕྲིན་ཁང་ལ་གསུངས་ན། འདས་པའི་ཉིན་ཤས་ནང་བཞུགས་སྒར་རྡ་རམ་ས་ལ་རུ་ལྟ་སྐོར་ལ་བསྐྱོད་སྐབས་བོད་ཀྱི་འགྲོ་ཕན་སྨན་རྩིས་ཁང་གི་འགྲེམས་སྟོན་ཁང་བརྒྱུད་བོད་ཀྱི་ཐུན་མོང་མ་ཡིན་པའི་གསོ་བ་རིག་པའི་ལམ་ནས་ནད་རིགས་ངོས་འཛིན་སྟངས་ཀྱི་ལམ་སྲོལ་དག་དེ་སྔ་དུས་རབས་བརྒྱད་པ་ནས་བཟུང་བོད་ནང་ཡོད་པ་ཤེས་འདུག་དངོས་གནས་ངོ་མཚར་སྐྱེས་བྱུང་མདོར་ན་བོད་ཀྱི་རིག་གཞུང་ནི་དངོས་གནས་ཕྱུག་པོ་རེད་འདུག་ཡང་ང་ཚོ་རྡ་སྟེང་བོད་ཁྱིམ་དུ་བསྐྱོད་སྐབས་སློབ་ཕྲུག་ཚོའི་སློབ་སྦྱོང་གནང་སྟངས་དང་དཀའ་ངལ་ལ་གདོང་ལེན་གནང་སྟངས་དེ་ཚོ་ནི་དངོས་གནས་ཡིད་སྨོན་སྐྱེ་དགོས་པ་ཞིག་རེད་ཞེས་བཤད་ཡོད་གི། ཐེངས་འདིའི་རུ་ཁག་ནང་ཡོད་པའི་ཇི་ལེ་ལམ་ལགས་ནི་ཝི་ཐི་ནམ་ནང་མགྲོན་ཁང་དང་སྤྲོ་སྐྱིད་ཁང་གི་ཚོང་ལས་ཞིག་གི་འགན་འཛིན་ཡིན་ཞིང་ཁོང་ད་རེས་བཞུགས་སྒར་དུ་ཡོང་ནས་སེམས་རྒྱུད་ལ་བསླབ་བྱ་གསར་བ་ཞིག་བྱུང་སོང་ཞེས་བཤད་རྒྱུར། ངས་བཞུགས་སྒར་ཁག་གི་བོད་མི་ཚོའི་གནས་སྟངས་མཐོང་དུས་ངའི་སེམས་ནང་སེམས་ཤུགས་ཤིག་རང་བཞིན་གྱིས་ཡོང་གི་འདུག་གང་ཡིན་ཟེར་ན་ང་ཚོ་མི་ཚེའི་ནང་ཕྱི་དངོས་པོ་ཡར་རྒྱས་ཁོ་ནར་དམིགས་བསྡད་ན་འགྲིག་གི་མི་འདུག་དཔེར་ན་ང་རང་གོང་ས་མཆོག་མཇལ་དུས་རང་བཞིན་གྱིས་མཆི་མ་ཤོར་སོང་ཞེས་འགྲེལ་བརྗོད་གནང་ཡོད་གི། བཞུགས་སྒར་རྡ་རམ་ས་ལ་ནི་ཧི་མ་ཅལ་མངའ་སྡེའི་ནང་ཡུལ་སྐོར་སྤྲོ་འཆམ་མང་ཤོས་ཡོང་སའི་ས་གནས་ཤིག་ཆགས་ཀྱི་ཡོད་དུས་ཝེ་ཐི་ནམ་ནས་ཡིན་པ་ཟླ་ཨིམ་ཨ་ལགས་ཀྱིས་ངས་བཞུགས་སྒར་རྡ་རམ་ས་ལ་ནི་གནས་རྩ་ཆེན་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་པས་ང་རང་འདིར་སླེབས་པ་ནི་སྐལ་བ་བཟང་བོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་འདིར་གནམ་གཤིས་ཧ་ཅང་ཡག་པོ་འདུག་ལ་མཚར་སྡུག་ལྡན་པའི་ཡུལ་ལྗོངས་མང་བོ་ཞིག་ལྟ་རྒྱུའི་གོ་སྐབས་བྱུང་སོང་ཞེས་འགྲེལ་བརྗོད་གནང་ཡོད་གི། ཡང་ཝེ་ཐི་ནམ་དུ་རྟེན་གཞི་བྱས་པའི REE Corporation ཞེས་པའི་ཚོང་ཁང་གི་སྦྱིན་བདག་མེ་ཐན་ལགས་ཀྱིས་བཞུགས་སྒར་དུ་བསྡད་པའི་རང་བོད་མི་རྣམས་ནི་ཧ་ཅང་གི་འགྲོགས་འདྲིས་སླ་བ་མ་ཟད་ཕན་ཚུན་འཆམ་མཐུན་ངང་སྡོད་ཀྱི་ཡོད་ལ་སྤྱི་ཚོགས་ལ་ཞབས་འདེགས་སྒྲུབ་པའི་ལས་དོན་མང་བོ་ཞིག་རྩོམ་བཞིན་འདུག་ཅེས་འགྲེལ་བརྗོད་གནང་ཡོད་གི། ཐེངས་འདིའི་བཞུགས་སྒར་ཁུལ་གྱི་བསྐོར་སྐྱོད་རིང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་ཁ་ཞུས་རྗེས་རྡ་སྟེང་བོད་ཁྱིམ་བོད་ཀྱི་འགྲོ་ཕན་སྨན་རྩིས་ཁང་སོགས་ལ་རྒྱུས་ལེན་ཆེད་ཕེབས་ཡོད་པ་རེད་ལ་ཟླ་བ་འདིའི་ཚེས་གཉིས་ཉིན་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གི་སྐུ་གདུང་ལ་མཇལ་ཁ་ཞུས་ཡོད་པ་རེད་ལ། གསན་པ་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ནོ། གོ་ལའི་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་སྟེང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་དོ་སྣང་ཡག་པོ་མ་གནང་ན་ཚོགས་ཆེན་དེ་སྙིང་བོ་མེད་པར་གྱུར་ཡོད་ཅེས་ཁོར་ཡུག་ཆེད་མཁས་པ་ཚོས་ངོས་འཛིན་གནང་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཨ་རབ་ཚོ་ཤོག་མཉམ་འབྲེལ་རྒྱལ་ཁབ་ཀྱི་གྲོང་ཁྱེར་དུ་བེ་གི་ནང་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལས་འགུལ་གདན་འདྲེན་པ་གྱི་ལྷན་ཚོགས་ཐེངས་ཉེར་བརྒྱད་པའི་དངོས་གཞི་དེ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་གཅིག་ནས་གཉིས་ཀྱི་བར་ལ་གནང་སྟེ་ས་ཡི་གོ་ལ་གི་གནམ་གཤིས་ཚ་ཚད་སྔ་མ་ལས་གྲངས་ཚད་གཉིས་འཕར་བའི་རང་འཇགས་བསྡད་ན་ཧ་ཅང་ཉེན་ཁ་ཆེ་བར་བརྟེན། ཚ་ཚད་གྲངས་གཅིག་དང་ཕྱེད་ཀ་ལ་མར་འབབ་ཐབས་དང། ལྷག་པར་སྤྱི་ལོ་ཉིས་སྟོང་སུམ་བཅུ་གྱི་བར་ཡར་ཐོན་རྒྱལ་ཁབ་ཁག་གིས་ནག་རྫས་འབར་རླངས་ཉུང་འཕྲི་བྱེད་དགོས་བར་གོ་བསྡུར་གནང་བཞིན་པ་གི་ཐོག་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་གནས་སྟངས་ལ་ཉམས་ཆག་དང་བོད་ནང་འཛམ་གླིང་གི་ས་ཁུལ་གཞན་ལས་ཀྱང་ཚ་དྲོད་ཤུགས་ཆེ་འཕར་བཞིན་པ་གི་གནས་སྟངས་སོགས་གླེང་སློང་བྱེད་འཆར་མེད་པར་བརྟེན།

བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་རྒྱ་གར་གྱིས་ཚོགས་ཆེན་འདིར་ཏན་ཏན་གླེང་སློང་གནང་དགོས་ངེས་ཟིག་ཡིན་པ་དང། རྒྱ་གར་ཙམ་མ་ཟད་ཧི་མ་ལ་ཡི་རི་རྒྱུད་ཀྱི་རྒྱལ་ཁབ་ཚང་མ་མཉམ་རུབ་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ལ་གནོན་ཤུགས་སྤྲད་དེ། བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཐོག་དོ་སྣང་གནང་བཅུག་དགོས་པ་མ་གཏོགས། ཧི་མ་ལ་ཡི་རི་རྒྱུད་ཀྱི་ཁོར་ཡུག་གནས་སྟངས་ཧ་ཅང་ཚོར་སྣང་སྐྱེན་པོ་དང་ཉེན་ཚབས་རང་བཞིན་གྱི་ངང་གནས་ཡོད་པ་གི་ཁར། ཧི་མ་ལ་ཡི་རི་རྒྱུད་ཀྱི་རྒྱལ་ཁབ་ཁག་ཙམ་མ་ཟད་ལྷོ་ཤར་ཨེ་ཤ་ཡ་གི་ཡུལ་གྲུ་ཁག་ཀྱང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་ལྟོས་ཚབས་ཆེན་པོར་གྱུར་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་ཨོ་སི་ཁྲེ་ལི་ཡ་གི་བོད་ཀྱི་ཁོར་ཡུག་ཉམས་ཞིབ་པ་མཱེ་ཁེལ་སྦ་ཁ་ལེ་ལགས་ནས་ཀྱང། གནམ་གཤིས་ཚོགས་ཆེན་འདིར་རྒྱ་ནག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་དང་འཁྱགས་རོམ་བཞུ་བཞིན་པ་གི་སྐོར་བའི་གླེང་རྩིས་མེད་པ་དང། སྤྱིར་བཏང་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་ཚོགས་ཆེན་དུ་གླེང་ཐུབ་པ་ཟིག་ཡིན་ནའང། གླེང་སློང་གནང་རྒྱུ་ཡིན་པ་གི་གོ་ཐོས་ཅི་ཡང་མ་བྱུང་བ་དང། གཞི་རྩའི་བོད་མཐོ་སྒང་གིས་མི་འབོར་ཐེར་འབུམ་གཉིས་ལྷག་ལ་འཐུང་ཆུ་མཁོ་སྤྲོད་གནང་གི་ཡོད་སྟབས། གནམ་གཤིས་འགྱུར་ལྡོག་ཚོགས་ཆེན་གྱི་བརྗོད་གཞི་གཙོ་བོ་ཟིག་རང་བཞིན་གྱིས་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། གཞན་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་ཁོང་ཚོ་འདི་ལོའི་ཚོགས་ཆེན་དེར་མཉམ་ཞུགས་མ་གནང་དོན་ནི། ཁོར་ཡུག་ཚོགས་ཆེན་སྔ་མ་གི་སྐབས་འཚོགས་ཡུལ་གྱི་ས་གནས་ལ་ཁོར་ཡུག་ཚོགས་པ་མང་བོར་དཀའ་ངལ་རབ་དང་རིམ་པ་མང་བོ་འཕྲད་དེ། སོ་སོའི་མི་མང་གི་བསམ་བློ་ལ་དོ་སྣང་མི་བྱེད་ས་ནས། བོད་པ་བཙན་བྱོལ་བ་གི་བསམ་འདུན་ལ་དོ་སྣང་བྱ་ཁག་པོ་ཡིན་པར་བརྟེན། ད་ལན་ཡང་ང་ཚོས་དམིགས་ཡུལ་འགྲུབ་རྒྱུ་ཁག་པོ་ཡིན་པར་མཐོང་སྟེ། དེའི་ཚབ་ལ་ཐའི་ལན་གྱི་ནང་ཁོར་ཡུག་ཚོགས་འདུ་འཚོགས་ཏེ། བོད་ནི་ཨེ་ཤ་ཡ་གི་ཆུ་མཛོད་ཡིན་པ་བདེན་གནང་ཞེས་འགྱུར་ལྡོག་གི་ཚོགས་ཆེན་དུ་བོད་ལ་དོ་སྣང་སྤྲད་དགོས་པའི་བརྡ་ལན་སྤྲད་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། དམིགས་བསལ་གྱིས་ད་བོད་ཀྱི་བོད་དེ་ཨེ་ཤའི་ཆུ་མཛོད་དུ་ཆགས་ཡོད་རེད་འདི་སྲུང་སྐྱོབ་བྱེད་གལ་ཆེན་པོ་རེད་འདུག་ཨ་གནམ་གཤིས་འགྱུར་ལྡོག་ག་འདྲའི་ཚོགས་འདུ་ནང་ཚོགས་ཆེན་ནང་ལ་གྲོས་བསྡུར་ག་རེ་བྱས་པ་རེད་ཅེ་ན།

འདི་ལོ་ཡང་ཚོགས་ཆེན་གྱི་སྟེང་རྒྱལ་ཁབ་བརྒྱ་དང་དགུ་བཅུ་ལྷག་གི་འགོ་ཁྲིད་དང་ཚོགས་ཞུགས་པ་བདུན་ཁྲི་ལྷག་མཉམ་ཞུགས་ཀྱིས་གནས་ཚུལ་ཞིབ་རྒྱས་ཕྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་བར་ར་གོ་བསྡུར་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་པ་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་སྟག་ལྷ་རྒྱལ་ཡིན་ད་ཤོད་ནས་མུ་མཐུད་ནས་གསར་འགྱུར་བཤད་ཀྱིས། དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་ཚན་པས་རྒྱ་གར་ལྷོ་ཕྱོགས་ནང་གི་མཐོ་རིམ་སློབ་གྲྭ་ཁག་ནང་བསྐྱོད་བཞིན་པའི་བོད་པའི་སློབ་ཕྲུག་ཚོར་ཤེས་རིག་ལས་ཁུངས་ཀྱིས་སློབ་ཡོན་གྱི་རོགས་རམ་གནང་ཕྱོགས་སྐོར་ངོ་སྤྲོད་གནང་བ་དང་སློབ་ཕྲུག་ཚོའི་གནས་སྟངས་ལ་གཟིགས་ཞིབ་གནང་བའི་ལས་གཞི་མཇུག་བསྒྲིལ་ཡོད་པ་རེད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་ཚན་པས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་རྩ་གཅིག་ནས་སུམ་ཅུའི་བར་རྒྱ་གར་ལྷོ་ཕྱོགས་སུ་བོད་པའི་སློབ་ཕྲུག་རྣམས་ལ་སློབ་ཡོན་གནང་ཕྱོགས་སྐོར་ངོ་སྤྲོད་གནང་ཡོད་པ་དང་ད་རེས་ཀྱི་ལས་དོན་དེའི་དམིགས་ཡུལ་གཙོ་བོ་ནི་བོད་པའི་སློབ་ཕྲུག་རྣམས་ཀྱི་གནས་སྟངས་ལ་རྟོག་ཞིབ་གནང་རྒྱུ་དང་ཤེས་རིག་ལས་ཁུངས་ཀྱིས་སློབ་ཡོན་གནང་ཕྱོགས་སྐོར་ངོ་སྤྲོད་གནང་རྒྱུའི་ཆེད་དུ་ཡིན་ཞིང་ད་རེས་ཤེས་རིག་ལས་ཁུངས་ཀྱི་སྐུ་ཚབ་ཀྱིས་རྒྱ་གར་ལྷོ་ཕྱོགས་ཀྱི་གྲོང་ཁྱེར་མཱན་གྷ་ལོ་རུ་དང་མེ་སོ་རུ། སྦང་ག་ལོར་བརྩིས་པའི་གྲོང་ཁྱེར་ཁག་ཅིག་གི་ནང་གི་བོད་པའི་སློབ་ཕྲུག་རྣམས་དང་ཐུག་འཕྲད་གནང་ཡོད་པ་དང་གྲོང་ཁྱེར་དེ་དག་གི་ནང་གི་སློབ་གཉེར་བྱེད་མཁན་བོད་པའི་སློབ་ཕྲུག་མང་བོ་ཡོད་པ་རེད། ད་དུང་བོད་པའི་སློབ་མ་རྣམས་ཀྱི་སློབ་གཉེར་བྱེད་ཡུལ་གྱི་རྒྱ་གར་གྱི་མཐོ་རིམ་སློབ་གྲྭ་ཁག་ཅིག་གི་ངེས་སྟོན་པ་སོགས་འབྲེལ་ཡོད་མི་སྣ་མཇལ་འཕྲད་བྱས་པ་དང་མཐོ་སློབ་ཁང་གི་སློབ་ཚན་ལའང་མཁྱེན་རྟོགས་གནང་ཡོད་པ་མ་ཟད་གཙུག་ལག་སློབ་གཉེར་ཁང་དང་མཐོ་རིམ་སློབ་གྲྭ་ཁག་ཅིག་གི་སློབ་སྤྱི་དང་འབྲེལ་ཡོད་ཀྱི་ལས་བྱེད་པ་དང་མཇལ་འཕྲད་བྱས་ཏེ་བོད་པའི་སློབ་ཕྲུག་རྣམས་ལ་ཤེས་ཡོན་གྱི་གོ་སྐབས་གནང་ཕྱོགས་སྐོར་དང་བུ་ཕྲུག་ཚོའི་གཤིས་སྤྱོད་ལ་ཇི་ལྟར་ཡོད་མེད་སོགས་རྒྱུས་ལོན་བྱས་ཡོད་པ་རེད་ལ། ཐེ་ཝན་གྱི་སྲིད་འཛིན་འོས་བསྡུ་མ་གནང་གོང་རྒྱ་ནག་གིས་ཐེ་ཝན་གྱི་ཆབ་སྲིད་པ་མང་བོར་གནམ་གྲུའི་གླ་ཆ་སོགས་རིན་གོང་ཁེ་བོ་སྤྲད་ནས་རྒྱ་ནག་ནང་འགྲོ་སྐྱོད་བྱེད་པར་བཅུག་ནས་མགོ་སྐོར་བསླུ་བྲིད་བྱེད་ཀྱི་ཡོད་པ་དང་ཐེ་ཝན་གྱི་གནས་ཚུལ་འབྱུང་ཁུངས་དང་ཡིག་ཆ་ཁག་ནང་དེ་ནི་རྒྱ་ནག་གིས་ཐེ་ཝན་གྱི་འོས་བསྡུ་ལ་ཐེ་བྱུས་བྱས་པ་ཞིག་ཡིན་པ་བཤད་ཡོད་གི། དེ་ཡང་ཐའེ་པེ་ནས་རོའེ་ཀྲར་གསར་ལས་ཁང་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་སྤེལ་བའི་གནས་ཚུལ་ནང་ཐེ་ཝན་གྱི་སྲིད་འཛིན་ནི་ཚའེ་ཡིན་ཝེན་མཆོག་དང་དཔོན་རིགས་གཞན་གྱིས་རྒྱ་ནག་ལ་སེམས་ཐག་ཉེ་བོ་ཡོད་པའི་སྲིད་འཛིན་གྱི་འོས་མིར་འོས་བསྡུའི་རྒྱལ་ཁ་ཐོབ་ཐབས་སུ་རྒྱ་ནག་གིས་དེ་ལྟར་བསླུ་བྲིད་བྱེད་ཀྱི་ཡོད་པ་གསུངས་ཡོད་གི། རྒྱ་ནག་གིས་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཡིན་པར་བཤད་བཞིན་ཐོག་དགོས་གལ་བྱུང་ཚེ་དྲག་པོའི་ལམ་ནས་ཐེ་ཝན་རྒྱ་ནག་དང་ཟླ་སྒྲིལ་གཏོང་རྒྱུ་ཡིན་པའི་སྐོར་ཡང་བཤད་བཞིན་ཡོད་པ་རེད། དེ་བཞིན་རིང་མིན་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གནང་རྒྱུའི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུའི་སྐབས་ཐེ་ཝན་མི་དམངས་ཀྱིས་ཞི་བདེ་དང་དམག་འཁྲུག་གཉིས་བདམས་དགོས་པའི་འཇིགས་སྐུལ་བྱེད་བཞིན་ཡོད་པའི་ཐོག་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ནི་ཁ་བྲལ་རིང་ལུགས་པ་ཞིག་ཡིན་པ་དང་ཐེ་ཝན་མི་དམངས་ཀྱིས་འོས་འདེམས་མ་ནོར་བ་བྱ་དགོས་ལུགས་སོགས་ངན་སྐུལ་བྱེད་བཞིན་ཡོད་པ་རེད་ལ། ཨ་མེ་རི་ཁས་འགོ་ཁྲིད་པའི་རྒྱལ་ཁབ་ཉི་ཤུ་ཐམ་པ་ལྷག་གིས་མཁའ་དབྱིངས་སུ་དུག་རླངས་ཉུང་དུ་གཏོང་ཐབས་སུ་རྡུལ་ཕྲན་ནུས་ཤུགས་ལྡབ་གསུམ་ཙམ་ཇེ་མང་དུ་གཏོང་དགོས་པ་ཁོ་པུ་ཉི་ཤུ་རྩ་བརྒྱད་ཅེས་པའི་ལྷན་ཚོགས་ཐོག་གསུངས་ཡོད་གི། དེ་ཡང་ཧྥ་རན་སི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ད་ལྟ་ཌུ་བྷའེ་ནང་རྒྱལ་སྤྱིའི་དབུ་ཁྲིད་རྣམས་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་ཉིན་གཉིས་ཀྱི་ལྷན་ཚོགས་སྐྱོང་བཞིན་ཡོད་པའི་སྐབས་སུ་རྒྱལ་སྤྱིའི་དབུ་ཁྲིད་རྣམས་ནས་དུག་རླངས་ཉུང་དུ་གཏོང་ཐབས་སུ་གདོང་ལེན་བྱ་དགོས་པའི་སྐོར་གྲོས་མོལ་གནང་ཡོད་པ་དང་ཡང་ལྷན་ཚོགས་ཐོག་ཏུ་དུག་རླངས་ཉུང་དུ་གཏོང་ཐབས་སུ་ས་འོག་ནས་ཐོན་པའི་རྡོ་སོལ་གྱི་ཚབ་ཏུ་རྡུལ་ཕྲན་ནུས་ཤུགས་བེད་སྤྱོད་གཏོང་ཕྱོགས་སྐོར་གྲོས་མོལ་གནང་ཡོད་པ་དང་འོན་ཀྱང་ཁོར་ཡུག་སྲུང་སྐྱོབ་པས་རྡུལ་ཕྲན་གྱི་སྙིགས་རོ་རྣམས་དབྱུག་རྒྱུར་མི་དམངས་ཀྱི་འཕྲོད་བསྟེན་ལ་གནོད་པའི་བློ་འཚབ་སོང་བཞིན་ཡོད་པར་སོང་རྡུལ་ཕྲན་བེད་སྤྱོད་བྱ་རྒྱུ་དེ་ཡང་ཧ་ཅང་རྙོག་དྲ་ཅན་ཞིག་ཡིན་པ་རེད་འོན་ཀྱང་ཨ་མི་རི་ཀ་དང་ཉི་ཧོང་རྒྱ་ནག་དེ་བཞིན་ཡུ་རོབ་ཀྱི་ཡུལ་གྲུ་མང་བོས་མཁའ་དབྱིངས་ཀྱི་དུག་རླངས་ཇེ་ཉུང་དུ་གཏོང་ཐབས་སུ་རྡུལ་ཕྲན་གྱི་ནུས་ཤུགས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ནས་ཉིས་སྟོང་ལྔ་བཅུའི་བར་ལྡབ་གསུམ་ཇེ་མང་དུ་གཏོང་རྒྱུའི་རྒྱབ་སྐྱོར་བྱས་ཡོད་པ་རེད། ད་སྐབས་རྒྱ་ནག་ནང་དབུགས་ལམ་གྱི་འགོ་ནད་དེ་ནི་ནད་རིགས་འཕེལ་བའི་ནུས་པར་བརྟེན་ནས་མུ་མཐུད་ནས་ཁྱབ་གདལ་འགྲོ་བཞིན་ཡོད་པའི་སྐོར་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ཀྱིས་བཤད་ཡོད་གི། དེ་ཡང་རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་རྩ་མེད་བཟོ་བའི་སྲིད་ཇུས་མཚམས་འཇོག་བྱས་པའི་རྗེས་ཀྱི་དགུན་ཁའི་ནམ་དུས་དང་པོ་དེར་དཀའ་ངལ་གདོང་ལེན་བྱེད་དགོས་ཆགས་ཡོད་པ་དང་རྒྱ་ནག་ནང་དབུགས་ལམ་གྱི་འགོ་ནད་མུ་མཐུད་ནས་ཁྱབ་གདལ་འགྲོ་བཞིན་པའི་རྒྱུ་རྐྱེན་ནི་རིམས་ནད་འཕེལ་པའི་ནུས་པ་ལྡན་པ་ལས་འགོས་ནད་གསར་བའི་རྟགས་མཚན་གང་ཡང་མེད་པའི་སྐོར་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་རྒྱ་ནག་གི་འཕྲོད་བསྟེན་དཔོན་རིགས་ཤིག་གིས་བཤད་འདུག་རྒྱ་ནག་གཞུང་གི་དཔོན་རིགས་ནས་བྱིས་པའི་སྒོ་བསྟེན་སྨན་ཁང་མང་དུ་གཏོང་རྒྱུའི་འཆར་གཞི་ཡོད་པ་དང་མི་ལོ་རྒན་པ་དང་བྱིས་པ་གི་ཆམ་རིམས་སྔོན་འགོག་གི་སྨན་ཁབ་ཇེ་མང་དུ་གཏོང་རྒྱུར་སྐུལ་མ་གཏོང་རྒྱུ་དང་དེ་བཞིན་རྒྱ་ནག་མང་ཚོགས་ལ་ཁ་ཐུམ་རྒྱག་དགོས་པ་དང་ལག་པ་འཁྲུད་དགོས་པའི་སྐུལ་མ་གཏོང་རྒྱུ་ཡིན་པའི་སྐོར་རྒྱ་ནག་རྒྱལ་ཡོངས་འཕྲོད་བསྟེན་ལྷན་ཁང་གི་དཔོན་རིགས་མེ་ཧྥིན་ཟེར་བས་གསར་འགོད་ལྷན་ཚོགས་ཐོག་བཤད་ཡོད་པ་རེད། གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་རང་དབང་གི་གླེང་སྟེགས་ཞེས་པའི་ལེ་ཚན་ནང་དུ་དེང་སང་མང་ཆེ་བ་བལ་ཡུལ་ནང་གནས་བཞུགས་མཁན་པོ་ཚུལ་རྣམ་རིན་པོ་ཆེས་ཨ་ཧྥེ་རི་ཀའི་ནཱ་མི་བི་ཡ་རྒྱལ་ཁབ་ནང་མི་དམངས་ལ་བསམ་པའི་རོགས་སྐྱོར་དང་ཤེས་ཡོན་གོང་འཕེལ་ཆེད་དང་བླངས་ཞབས་ཞུ་བསྒྲུབས་དང་སྒྲུབ་མུས་ཐད་ལྕགས་མོ་འཚོས་ཁོང་དང་ལྷན་དུ་གླེང་མོལ་ཞུས་པར་གསན་རོགས་གནང།
གསན་མཁན་རྣམ་པ་བདེ་མོ་ཡིན་ན་ང་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་པ་ལྕགས་མོ་འཚོ་ཡིན། དེང་སང་མང་ཆེ་བ་བལ་ཡུལ་དུ་གནས་བཞུགས་མཁན་པོ་ཚུལ་རྣམ་རིན་པོ་ཆེ་ནི་སྐུ་ན་ཆུང་དུས་བཀའ་བརྒྱུད་པའི་དགོན་སྡེ་ཞིག་ནས་རབ་ཏུ་བྱུང་ཞིང་མི་ལོ་ཉི་ཤུ་ལྷག་གི་རིང་ལ་རིས་མེད་ཆོས་གྲྭ་ཁག་འགྲིམས་ནས་ནང་ཆོས་ལ་སློབ་གཉེར་དང་རྗེས་སུ་ཨ་རི་དང་ཁེ་ན་ཏྲ་སིང་ག་པོ་ཐའེ་ཝན་སོགས་ཡུལ་གྲུ་མང་པོའི་ནང་ཆོས་ཚོགས་འདྲ་མིན་དུ་ནང་ཆོས་ཀྱི་བསྟན་པ་དར་སྤེལ་གྱི་ཕྱག་ལས་གནང་ཞིང་བོད་ནང་དུ་ཡང་ཁམས་ནང་ཆེན་དུ་ཤེས་རབ་བྱམས་བརྩེའི་སློབ་གྲྭ་དང་ཡུལ་ཤུལ་དཔའ་རི་གླིང་སྨན་པ་དང་ལག་རྩལ་གྱི་སློབ་གྲྭ་གསར་འཛུགས་སོགས་ཀྱི་ཕྱག་ལས་གནང་ཡོད་པ་མ་ཟད་དེང་སྐབས་མང་ཆེ་བ་ཨ་ཧྥེ་རི་ཀའི་ནང་རོགས་ཚོགས་གཞན་དང་མཉམ་དུ་དང་བླངས་ཞབས་ཞུ་གནང་བཞིན་པ་རེད། དེ་ཡང་ཐོག་མར་མཁན་པོ་ཚུལ་རྣམ་རིན་པོ་ཆེས་ཁོང་གིས་ཨ་ཧྥེ་རི་ཀའི་ནཱ་མེ་བེ་ཡ་རྒྱལ་ཁབ་ནང་རོགས་སྐྱོར་དང་སེམས་ཁམས་འཕྲོད་བསྟེན་ཆེད་སྒོམ་གྱི་སློབ་ཁྲིད་སོགས་གནང་བཞིན་པའི་ཐོག་མའི་ཀུན་སློང་གི་སྐོར་ར་གསུངས་རྒྱུར།
ང་དེ་འགྲོ་ས་གི་ཨ་ཧྥེ་རི་ཀ་གི་ལྷོ་ཕྱོགས་གི་རྒྱལ་ཁབ་དེ་ནཱ་མེ་བེ་ཡ་རེད་ལ། དེ་ནས་ཕར་ཕྱིན་ན་གཙོ་བོ་ང་གི་ལས་ཀ་དེ་ལྟས་ཚེ་ཁོ་ཚོ་ལ་རོགས་སྐྱོར་འདྲ་བོ་བཟོ། དེ་ནས་ནང་ཆོས་ཁྲིད་ན་ད་ཁོ་ཚོའི་ལུང་པ་དེ་དེ་ད་ང་དེ་སློབ་གྲྭ་གཅིག་ལ་དེ་འདྲའི་ད་ཁོ་ཚོ་དཔེར་གྲོང་པ་ང་ཚོའི་སྡེ་བ་དེ་འདྲའི་གི་སློབ་གྲྭ་འདྲ་བོ་དེ་འདྲའི་འགྲོ་ཧོ་ཡོད་ཁོ་ཚོའི་འཁོར་ཡུག་དེ་ཚང་མ་ད་ལྟ་ཡེ་ཤུ་རེད་འདུག་དེ་ཡིན་དུས་ང་གི་གཙོ་ཆེ་ཤོས་ཁོ་ཚོ་ལ་བལྟས་ཚེ་དག་རོགས་རམ་འདྲ་བོ་དང་བལྟས་ཚེ་ད་ཁ་ལག་འདྲ་བོ་གོས་ཟས་འདྲ་བོ་དང་ཁོ་ཚོ་དགོས་མཁོ་འདྲ་བོ་དང། དེ་ནས་དེ་འདྲའི་གི་རོགས་རམ་དང་དེ་ནས་དུས་ཚོད་ཁ་ཤས་དངོས་སུ་ཕར་འགྲོ་ཁོ་ཚོ་ལ་གཅིག་དང་བླངས་ཀྱི་ཞབས་ཞུའི་ལས་ཀ་ལས་ན་ང་རང་དངུལ་ས་དུང་ད་ལོ་ཡིན་ན་ང་རོགས་པ་ཁ་ཤས་མཉམ་དུ་སོང་ནས་ང་ཚོ་བལྟས་ཚེ་དེ་ནས་ང་གི་དམིགས་ཡུལ་ཆེ་ཤོས་གཅིག་ལ་ཁོ་ཚོ་བལྟས་ཚེ་སྒོམ་ཁྲིད་དེ་ཡོད་པ། དེའི་སེམས་ཁམས་ཀྱི་སྐོར་གྱི་བསླབ་བྱ་ཡོད་རེད་བ། ད་ནི་རིན་པོ་ཆེ་ཡིས་ད་ཁྱེད་རང་གིས་གོང་ནས་གསུངས་སོང་བ་གཙོ་བོ་ད་ཁྱེད་རང་ད་རྒྱལ་ཁབ་ཆུང་ཆུང་དབུལ་ཕོངས་ཀྱི་དེའི་ནང་གི་མི་མང་ཉམ་ཆུང་ཚོ་ལ་ཅིག་རོགས་སྐྱོར་གྱི་ཆེད་དུ་ཚོགས་པ་དང་མཉམ་དུ་ཕེབས་བ་ཡིན་ལབ་གི་དེ་བཞིན་དུ་ད་ནང་ཆོས་ཀྱི་སྒོམ་ཁྲིད་ཤོག་ར་དེ་ནས་ད་ཅིག་བརྙན་གྱི་ནང་ནས་མཐོང་དུས་ཡང་ཅིག་ཁོ་རང་ཚོ་སྒྲོལ་མ་སྐྱོར་ཡ་དང་ཁ་འདོན་སྐྱོར་ཡ་དེ་འདྲས་བསླབ་གི་འདུག་བ་དེ་འདྲས་ད་ཁྱེད་རང་གོང་ནས་གསུངས་སོང་རྒྱལ་ཁབ་དེ་ཡིན་ན་ད་ཡེ་ཤུ་གི། ཆོས་དད་པ་རྐྱང་རྐྱང་ཡིན་ས་རེད་དེ་ཡིན་དུས་ཡང། ད་ཁྱེད་རང་ཅིག་བོད་གི་འདི་འདྲའི་ནང་པའི་དགེ་འདུན་པ་ཟིག་ཡོང་ངེ་ནང་ཆོས་འདི་སྤེལ་དགོས་ན་ཁོ་རང་ཚོ་གི་ཡུལ་མི་གི་ནང་ནས་དེ་ངོས་ལེན་རེ་བྱེད་གི་ས་གནས་གི་ཡང་ཅིག་ཁྱེད་སྐུ་ནར་ད་གང་ལྟར་ཅིག་གཞན་ནས་ཡོང་ནོ་གི་ཆོས་ལུགས་ཟིག་ཡང་ཡུལ་དེའི་ནང་ཐོན་བཏང་ན་དེ་ལ་ཅིག་ལྟ་སྟངས་འདྲ་བོ་ག་རེ་འཛིན་གི་འདུག།
ད་དེ་ཨ་ཧྥེ་རི་ཀ་དེ་སྤྱིར་བཏང། ད་འཛམ་བུ་གླིང་ནས་གླིང་ཆེན་ལྔ་གི་ནང་ནས་གླིང་ཆེན་གཅིག་རེད་བ། དེ་ཡིན་དུས་དཔེ་རྒྱལ་ཁབ་མང་པོ་ཅིག་འདུག་རྒྱལ་ཁབ་ལྔ་བཅུ་ང་བཞི་ནང་ཅིག་འདུག་ཕལ་ཆེར་སྒྲོལ་མ་སྐྱོར་བསྡད་ས་དེ་ད་ལྟ་རྒྱལ་ཁབ་གཞན་པ་ཅིག་ཡིན་ས་རེད་ང་ཡོད་ས་ལྟ་ན་ངེད་ཚོ་དེ་འདྲའི་བོད་པ་བླ་མ་འདྲ་བོ་གྲྭ་བ་འདྲ་བོ་དང་ནང་པ་གི་ཅིག་དེ་འདྲའི་ཟས་གོས་འདྲ་བོ་དང་དེ་འདྲའི་ཕྱོགས་ནས་དེ་ཁོ་ཚོ་ཅིག་འབྲེལ་བ་མེད་པ་དེ་འདྲ་རེད་ཤག་དེ་ཡིན་དུས་ཐེངས་དང་པོ་ང་འགྲོ་བ་གི་སྐབས་ལ་དམིགས་བསལ་གྱིས་ནང་པ་གི་ངོ་བོ་གི་སྟེང་ནས་སོང་གི་མ་རེད་ད་འགྲོ་དགོས་བ་གི་རྒྱུ་མཚན་ཡང་ང་སྔོན་མ་ལོ་ཁ་ཤས་ཁེ་ན་ཏྲ་ལ་བསྡད་བསྡད་པ་སྐབས་སུ་ཁེ་ན་ཏྲ་ལ་དེ་འདྲའི་ཨེ་ཛིས་ཀྱི་ནད་པ་མང་པོ་ཅིག་ཚོགས་པ་ཅིག་འདུག་དེ་ཚོ་ལ་ཁོ་ཚོ་དེ་ཚོ་སྒོམ་ཁྲིད་དེ་དེ་ཟླ་ཁ་ཤས་ང་གིས་སྒོམ་ཁྲིད་དེ་ཡིན་དེ་ནས་དེའི་གཞུག་ནས་ད་དེ་ཁོ་ཚོ་ཚོགས་པ་དེ་གི་ལས་ཀ་ལས་མཁན་རེ་དེ་འདྲའི་ངོ་ཤེས་པ་དེ་ཚོ་གིས་ད་དེ་ཚོ་ལ་དཔེ་སེམས་ཁམས་ལ་དཔེ་ཕན་ཐོགས་ཡག་པོ་འདུག་ཟེ་དེ་འདྲའི་ཅིག་སྐད་ཆ་བཤད་དེ་འདྲའི་སྐད་ཆ་བཤད་བསྡད་པ་གི་སྐབས་ལ་དེ་ནས་ཁེ་ན་ཏྲ་ནས་ཡང་ཕར་ཁོ་ཚོ་གི་ད་ལྟ་དེ་ལུང་པ་དེ་ལ་བལྟས་ཙང་འཚོ་བ་གི་རོགས་པ་རྒྱག་བསྡད་མཁན་ཡེ་ཤུ་གི་དེ་འདྲའི་ཆོས་པ་ཅིག་འདུག་དེ་ད་ཨ་ཧྥེ་རི་ཀ་གི་ལུང་པ་ལ་ཨེན་ཛི་གི་ན་ཚ་མང་པོ་ཡོད་རེད་ད་ལྟ་དེ་སློབ་གྲྭ་དང་དེ་འཁོར་ཡུག་དེ་སོགས་ལ་ཡང་ཨེན་ཛི་གི་ནད་པ་མང་པོ་དེ་ནས་དེ་འདྲས་ཀྱི་དྭ་ཕྲུག་ཕྲུ་གུ་མང་པོ་དེ་འདྲས་དཀའ་ངལ་ད་ཁྱོད་རང་དེ་འདྲས་བལྟས་ཙང་འགྲོ་ནས་སྒོམ་ཅིག་ཁྲིད་རོགས། བཟོ་ཡང་ཟེར་ད་སྒོམ་དེ་དཔེ་ཁོ་ཚོ་ནད་པ་དེ་ཚོ་ལ་ད་ནད་དྲག་ཡག་འདྲ་བོ་ཅིག་ཡོད་མ་རེད་དེ་ཡིན་ན་གཅིག་སེམས་ཁམས་འདྲ་བོ་ལ་དཔེ་ཕན་ཐོགས་ཡག་པོ་སོང་ཤག་ཟེར། དེ་འདྲའི་རྒྱུ་མཚན་ལ་བརྟེན་ནས་ང་ཕར་སོང་ནས་དེ་ཡིན་དུས་ང་དང་པོ་ཕར་འགྲོ་དུས་ཁོ་ཚོ་གཅིག་སེམས་ཁམས་རིག་པ་དང་འབྲེལ་བ་གི་སྟེང་ནས་གཅིག་བསླབ་བྱ་འདྲ་བོ་དང་སྒོམ་ཁྲིད་འདྲ་བོ་ཟེར་དེ་ནས་དེ་མཉམ་དུ་ལ་དེ་ནས་ང་རང་གིས་ལྟས་སུ་ཁོ་ཚོ་ལ་གཅིག་ད་འཚོ་བ་མཐུན་རྐྱེན་དེ་འདྲའི་དཔལ་འབྱོར་གི་སྟེང་ནས་གང་ལ་གང་འཚམ་གྱི་རོགས་པ་བཟོས་དེ་ནས་སྔོན་མ་ཡིན་ན་ང་རང་ཉི་མ་ཡང་མང་པོ་འདྲ་བོ་ཅིག་དེ་འདྲའི་སའི་དངོས་སུ་དག་ཅིག་དང་བླངས་གིས་ཕྲུ་གུ་དེ་སོགས་ལ་ཕོར་པ་བཀྲུ་ཡ་ཨ་ནེ་ཟ་མ་བླུགས་ཡ་དེ་ནས་ཅིག་དེ་འདྲའི་གི་དག་ཁོ་ཚོ་ལས་ཀ་མང་པོ་ཅིག་འདུག་དེ་འདྲའི་གི་དང་བླངས་གི་ཞབས་ཕྱི་པ་མཉམ་དུ་དེ་འདྲའི་དེ་ལས་ཀ་ལས་དེ་འདྲའི་ཅིག་ཡིན་པ་ཡིན་དུས་ད་ཁོ་ཚོ་གི་ང་གྲྭ་པ་ཟེར་ཡ་དང་ནང་པ་ཟེར་ཡ་ཧ་ལམ་ཧ་མ་གོ་བ་འདྲ་བོ་དེ་འདྲས་རེད་ཤག་ཨ་དེ་འདྲས་རེད་དེ་ནས་ད་གཞུག་མ་ད་ལོ་འདྲ་བོ་ཅིག་ཡིན་པ་ཡིན་ན་བ་ཅའི་ཁོ་རང་ཚོ་གི་ང་ཡང་ནང་པ་ཡིན་པ་ནང་པ་གི་གྲྭ་པ་ཅིག་ཡིན་པ་རེད་དེ་ནས་ང་རང་གི་ངོས་ནས་བལྟས་ཚེ་ཅིག་ད་སངས་རྒྱས་ཀྱི་སྐོར་ངོ་སྤྲོད་རེད་སྒོམ་དེ་ཚོ་ཅིག་ནང་ཆོས་དང་འབྲེལ་བ་དེ་འདྲས་གི་བསླབ་བྱ་འཕྲོད་བསྟེན་སེམས་ཁམས་དེ་ནས་ནང་ཆོས་ཡང་གང་ན་གང་འཚམ་ཅིག་ད་བྱམས་སྙིང་རྗེ་དང་ཡ་རབས་བཟང་སྤྱོད་གི་སྐོར་ནས། དེ་འདྲའི་ཁོ་ཚོ་ལ་ཅིག་གང་ཐུབ་ཐུབ་འདྲ་དེ་འདྲའི་བལྟས་ཚེ་ཤེས། ད་ཅིག་དེ་འདྲའི་ཅིག་ཡིན་དུས། དང་པོ་ནས་ཁོ་ཚོ་ལ་ཅིག་ནང་པ་གི་ངོ་བོ་ནས། བལྟས་ཚེ་འགྲོ་དེ་འདྲའི་ཅིག་བལྟས་ཚེ་དཀའ་ལས་མེད་འགྲོ་དྲན་སོང་ལ་དེ་ཡིན་དུས་ང་གི་དང་པོ། ནང་པ་གི་ངོ་བོ་གི་སྟེང་ནས་རྒྱ་ཆེན་པོ་ཅིག་བཟོས་མེད་ལ། ཡིན་ན་ད་ཁྱེད་རང་གི་ད་གིན་དང་བླངས་གི་རོགས་པ་ཅི་རིགས་ཡིན་ན་རེད་སྒོམ་ཁྲིད་བཀོད་དྲིན་དང་ཅིག། སྟོན་པའི་ན་བཟའ་མནབས་ཡོད་རེད་བ། ང་ཚོས་ང་ཚོ་དགེ་འདུན་པ་གི་ན་བཟའ་དེ་ག་རང་ཕུལ་ན་ཡང་དེ་འདྲའི་བྱས་འགྲོ་བསྡད་འདུག་དེ་ཡིན་དུས་ཅིག་དེ་འདྲའི་དུག་ལོག་དེ་ལ་ད་སངས་རྒྱས་ཀྱི་བྱིན་རླབས་ཟེར་ན་ཁོ་ཚོ་དཔེ། ད་གྲྭ་ཆས་ཟེར་ན་དེ་དགེ་འདུན་པ་ན་བཟའ་དེ་འདྲའི་གོན་དེ་གིན་ལ་དཔེ་དགའ་བོ་བྱེད་གིན་འདུག་ཡང་ཁ་ཤས་འདྲ་བོ་ཅིག་ཡིན་པ་ཡིན་ན་དེ་འདྲའི་དགེ་རྒན་འདྲ་བོ་ཁ་ཤས་ཡིན་པ་ཡིན་ན་ཡང་སྐྱབས་མགོན་རིན་པོ་ཆེ་དེ་འདྲའི་བརྙན་ལམ་ནས་མཇལ་མྱོང་གིན་འོ་ད་ཁྱེད་ཚོ་དུག་ལོག་གཅིག་པ་རེད་ད་ཟེར་ཡག་འདྲ་བོ་དང་དེ་འདྲའི་ཡང་དགའ་མོས་བྱེད་གིན་འདུག། རེད། མང་ཚོགས་ཀྱི་ནང་ལ་དེ་འདྲའི་ཅི་ཡང་ཤེས་རྟོགས་གོ་རྟོགས་འདྲ་བོ་འབྲེལ་བ་གང་ཡང་མི་འདུག་ལ། རེད་རེད། ནང་པའི་དགེ་འདུན་པ་ཞིག་གི་ངེད་གཉིས་སོང་བའི་རོགས་སྐྱོར་ཡི་སྒོམ་ཁྲིད་བཅུ་ར་དེ་གོ་ནོ་མ་གཏོགས་ཡང་ཅིག་ཁ་དོན་བཅོར་ཡ་ར་དི་འདྲེ་གི་ཅིག་དཔེ་གི་ཡོད་མ་ར། རེད་ད་ད་ལོ་ཡིན་ན་ཁོ་ཚོ་ངི་ཚོ་ལྟས་ཚོ་ད་ལས་ཀ་ལས་མི་རེད་ཁོ་ཡོག་དུས་ཚོད་ལོ་ཁ་ཤས་ལ་འབྲེལ་བ་ཆགས་ངོ་ཤེས་པ་ཆགས་དེ་འདྲི་ལྟས་ཚོ་རེད་དུ་ང་རང་གི་དངོས་གནས་ཅིག་ད་ང་ནང་པ་གི་གྲྭ་པ་ཅིག་ཡིན་ཟེར་དེ་ནས་ད་ལྟས་ཚེ་སངས་རྒྱས་རེད་དེ་ནས་ནང་ཆོས་ཀྱི་བྱམས་སྙིང་རྗེ་རེད་དེ་འདྲི་གི་སྐོར་ནས་ལྟས་ཚེ་ངོ་སྤྲོད་ནང་ཆོས་ཡང་དེ་འདྲི་བཟོས་ཡོད་ལགས་ཡིན་ནའང་ད་ཁོ་ལ་ཅིག་ད་ལྟ་དམིགས་བསལ་གྱི་འདོན་པ་འདོན་གྱི་ཡང་འདྲ་བོ་དང་ཅིག་སྐྱབས་སྡོམ་འདོན་ཡང་འདྲ་བོ་དེ་འདྲི་ལས་ཀ་མགོ་བཙུགས་མེད་ལགས།
རེད་རེད་རེད་ད་ནི་དེ་ཚོ་བཤད་གྲབས་མེད་གི་དེ་ཡིན་དུས་ཁྱེད་རང་གི་ཡང་ཅིག་ད་རྒྱ་མི་རིགས་ཡོད་ས་གི་དེ་ནི་ད་ནང་པའི་གི་ཆོས་འདི་ལ་དེ་འདྲའི་ད་དོ་སྣང་འདྲ་བོ་ག་རེ་བྱེད་གི་ཡོད་ན་ད་ཁྱེད་རང་ནམ་རྒྱུན་ཅིག་མ་ལེ་སི་ཡ་ཡིན་ན་རེད་ཐའེ་ཝན་ཡིན་ན་རེད་ད་ཧོང་ཀོང་ཡིན་གྱི་རེད་གང་ལྟར་ས་ཁུལ་མང་པོ་ཅིག་ལ་ཕེབས་གི་ཡོད་རེད་བ་རྒྱ་རིགས་དད་ལྡན་པ་མང་པོ་ཡོད་ས་གི་འོ་འདི་བ་ཅིག་ནི་ཡང་ཅིག་ནང་ཆོས་གི་སྐོར་ལ་དོ་སྣང་ག་རེ་གནང་གི་འདུག་ཁྱེད་རང་གི་གཙོ་བོ་ཕྱག་ལས་ག་རེ་གནང་གི་ཡོད་དེའི་སྐོར་ལ་ཐུང་ཐུང་ཅིག་གསུངས་ར།
ལགས་སོ་ལགས་སོ་ང་གི་སྟེང་ལས་ཀ་དེ་ནམ་རྒྱུན་ང་རང་ཚོ་ཕྱོགས་སྡོམ་བརྒྱབ་ཆོག་པ་ཡིན་པ་ཡིན་ན་ང་གི་ལས་ཀ་གསུམ་འདྲ་བོ་ཡོད། གཅིག་འདྲ་བོ་གཅིག་ཡིན་ན་ད་སོ་སོ་གི་གཅིག་ད་སོ་ནང་ཆོས་ཀྱི་སྐོར་ལ་གང་ཐུབ་ཐུབ་ཀྱི་གཅིག་དེ་འདྲའི་ནང་ཆོས་ཉམས་ལེན་རེད་སོ་སོ་གི་སློབ་སྦྱང་དེ་གཅིག་རེད་གཉིས་པ་གི་སྟེང་ནས་ད་ལྟའི་ས་ནང་ཆོས་གཞན་ལ་འཆད་ཁྲིད་རེད་ནང་ཆོས་དར་པར་འཛིན་ཆོག་གི་དེ་ལྟར་ན་གང་ཐུབ་ཐུབ་རེད་དེ་ནས་གསུམ་པ་གི་སྟེང་ནས་ད་ས་སློབ་གྲྭ་རེད་དེ་ནས་སྤྱི་ཚོགས་ལ་གཅིག་དེ་འདྲའི་སྐྱོ་བོ་དེ་རེད་ལ་ད་ཛམ་བྷ་ལ་དགའ་བ་སོང་ན་བལྟས་ཚེ་དེ་གང་ཐུབ་ཐུབ་འདྲ་བོ། ད་ལོ་མང་པོ་རེད་དེ་འདྲས་བལྟས་ཚེ་གང་ཐུབ་ཐུབ་འདྲ་བོ་རོགས་པ་དེ་དེ་འདྲས་བཟོ་བསྡད་ཡོད་ད་རྒྱ་རིགས་འདྲ་བོ་ཅིག་ཡིན་པ་ཡིན་ན་ཁོ་ཚོ་སྤྱིར་བཏང་དམངས་ཡུལ་ནས་ནང་པ་གི་ཅིག་རིག་གཞུང་དང་བག་ཆགས་ཡག་པོ་ཡོད་རེད་དེ་འདྲས་ཅིག་ཡིན་དུས་གང་ལ་གང་འཚམ་ནང་ཆོས་ལ་མོས་པ་བྱེད་མཁན་མང་པོ་འདུག་དེ་ནས་ད་དེ་རིང་དྲ་རྒྱ་ཅིག་གི་བརྒྱུད་ནས་ད་གསན་གཟིགས་གནང་མཁན་གི་ང་རང་ཚོ་བཅས་ཚེ་ན་བོད་པ་གི་དགེ་འདུན་པ་འདྲ་བོ་དང་ཡང་ཅིག་དེ་འདྲས་མི་ལ་རོགས་པ་རྒྱག་མཁན་འདྲ་བོ་དེ་འདྲས་མང་པོ་ཡོད་སྲིད་པ་རེད་དེ་འདྲས་ཅིག་ཡིན་དུས་ཨ་ཧྥི་རི་ཀ་སོགས་དེ་ནས་བལྟས་ཚེ་འགྲོ་ཐུབ་པ་ཡིན་པ་ཡིན་ན་དཔེ་མི་སྐྱོ་ཧ་ལས་ཡ། མི་སྐྱོ་དེ་འདྲའི་མང་པོ་འདུག་དེ་འདི་བལྟས་ཚེ་ཁོ་ཚོར་རོགས་པ་བརྒྱབ་ཐུབ་པ་ཡིན་པ་ཡིན་ན་ཅིག་ལུང་པ་གཞན་དང་འདྲ་ས་མ་རེད་ཁོ་ཚོ་ཡིན་ན་དངོས་གནས་འཚོ་བ་གི་དཀའ་ངལ་འཚོ་བ་ཅིག་གནམ་གཤིས་དང་ཁོར་ཡུག་མང་ཆེ་ཤོས་བྱེ་ཐང་དང་དེ་ནས་ཆར་བ་འབབ་ཡ་མེད་པ་དེ་འདྲའི་རེད་དུས་དཔལ་འབྱོར་ལ་ཅིག་བལྟས་ཚེ་གཏན་ནས་ཐབས་ཤེས་མེད་པ་དེ་འདྲའི་རེད་ཤག་དེ་འདི་བལྟས་ཚེ་ཐུབ་ན་ཡག་པོ་འདུག་སོ་གཅིག་ནས་ད་ང་ཚོ་ནང་ཆོས་སྤེལ་དགོས་ན་ད་ཨེ་ཤ་ཡ་དང་ད་དེ་ཨ་མི་རི་ཀ་དང་དེ་ནུབ་ཕྱོགས་ཡོ་རོབ་དེ་སོགས་གང་ན་གང་འཚམས་འདྲ་བོ་ཅིག་ད་ང་ཚོ་ག་ལེ་ཞིག་ན་བལྟས་ཚེ་དེ་འདྲའི་རེད་ད། དེང་སང་ཧ་ཅང་གི་ཅིག་ཡང་བག་ཡངས་འདྲ་བོ་གསར་བ་འདྲ་བོ་ཅིག་དེ་འདྲའི་བསྟན་པ་སྤེལ་ཐུབ་པ་ཁག་པོ་རེད་ཨ་ཧྥི་རི་ཀ་འདྲ་བོ་ཅིག་ཡིན་པ་ཡིན་ན་དཔེ་ཅིག་ལུང་པ་རྒྱ་ཆེན་པོ་དེ་ནས་ནང་ཆོས་སྟེང་ནས་ཞེ་དྲག་མ་དར་བ། ཡིན་ན་ཁོ་ཚོ་ལ་ཅིག་ཡང་ད་ནང་ཆོས་མེད་དེ་འདྲས་ལ་དད་པ་མིན་ན་ཡང་སྐྱེ་བོ་མི་དེ་སོགས་ལ་དཔེ་དད་པ་མང་པོ་ཡོད་པ་རེད་དོ་དེ་འདི་ལྟས་ཚེ་ང་རང་ཚོ་ཅིག་ཁོ་ཚོ་ལ་ནང་ཆོས་སྤེལ་ཡ་ནང་ཆོས་ཀྱི་བསླབ་བྱ་གི་སྒོ་ནས་རོགས་པ་རྒྱག་ཡ་འཚོ་བ་གི་སྒོ་ནས་རོགས་པ་ལྟས་ཚེ་རྒྱབ་ཐུབ་ན་ཧ་ལས་ཡ་དགེ་ཆེན་པོ་རེད་འདུག་དེ་འདྲས་བསམ་སོང་རེད་བ། ད་ནི་ངས་དེ་ཏོག་ཡབ་ཀྱི་བཀའ་དེ་མ་ལོག་རྟག་པར་ལྟས་ཚེ་འགྲོ། ཨོ་བྷ། ཁོ་ཚོ་ལ་སྟེ་སྒོམ་རྒྱག་ས་གི་སྒོམ་ཁང་ལས། དེ་ན་དགེ་རྒན་ཁ་ཤས་གསོ་སྐྱོང་བཟོ། དེ་ནས་སྒོམ་ཡང་རྒྱག་ཅེས་དེ་ནས་འཕྲོད་བསྟེན་གི་སྐོར་བསླབ་བྱ་དེ་ཚོ་བལྟས་ཚེ་མུ་མཐུད་དེ་འདི་བལྟས་ཚེ་བཟོ་བསམ་དེ་ཡོད་ལ། དེ་ནས་ད་རིན་པོ་ཆེ་གི་ལུང་པ་གཞན་དང་རྒྱ་ཁབ་གཞན་པ་གི་ནང་གི་ཉམ་ཆུང་དེ་ཚོ་གཅིག་རོགས་སྐྱོར་ཡོད་ན་གཅིག་པོ་མ་ཡིན་པ་གི་ཡང་དེ་སྔོན་ན་ད་ཅིག་བོད་ཀྱི་སློབ་གསོ་སྐོར་ར་ཡང་རོགས་མང་པོ་བྱས་ཡོད་ནི་རེད་བོད་ནང་ནས་ཡིན་ན་ར་ཡང་ཅིག་ས་ཆ་ཁ་ཤས་ནས་སློབ་གྲྭ་བཙུགས་ཡོད་ས་རེད་དེ་རང་བཞིན་ཕྱི་ལོགས་ནས་ཡིན་ན་ར་ཡང་ཅིག་བོད་ཀྱི་སློབ་གསོ་གི་སྟེང་གི་ད་ཅིག་གཡག་རྒོད་རྩོམ་རིག་ཚོགས་ཆུང་དེ་ཡིན་ན་ར་ཡང་ཅིག་དེབ་པར་ཡ་ར་འདིའི་ཐོག་ཕྱག་ལས་མང་པོ་གནང་ཡོད་ནི་རེད་ད་ལྟ་ཡིན་ན་དེང་སང་ཅིག་བོད་ཀྱི་ནང་རོགས་རམ་བྱ་ཐུབ་ཀྱི་འདུག་པས་ཅིག་ཡང་སྟབས་བདེ་བོ་འདུག་པས་ལོ་འདི་ཚོ། ད་ང་གིས་སྔོན་མ་འདྲ་ཡིན་ན་ལོ་མང་པོ་ཅིག་ལྟས་ཚོ་ད་མ་བོད་ལ་དེ་འདྲའི་སློབ་གྲྭ་རིང་གང་ཐུབ་ཐུབ་ཀྱིས་དེ་འདྲའི་རོགས་པ་རྒྱབ་དེ་གི་རེད། ད་དེང་སང་ཡིན་ན་ལྟས་ཚོ་དཀའ་ལས་ཡང་ཁག་པོ་འདུག་གཅིག་ནས་གཉིས་ནས་ད་ཁོ་ཚོ་ཡང་ལྟས་ཚོ་ཅིག་འགྱུར་བ་ཡར་རྒྱས་དེ་ཚོ་གང་ན་གང་ཚང་ཡག་པོ་སེམས་བྱ་དེ་འདུག་ཅིག་མ་འོངས་པ་གི་ལྟས་ཚོ་ད་ང་རང་གི་ཅིག་དེ་འདྲའི་འཇོན་ཐང་འདྲ་བོ་ལྟས་ཚོ་ནུས་པ་ཅིག་ཐོན་ན། ཨ་ཧྥེ་རི་ཀ་ལས་ལུང་པ་གཞན་དག་ལ་ང་གི་དེའི་དགེ་ལས་དེ་ཚོ་དེའི་ཚོ་ཁབ་སོ་གཞན་པ་ལ་སྦྱོར་བསམ་དེ་ཡོད། རེད་རེད་རེད་ཡ་ཡ། ཨ་ནི་ད་ང་གཉིས་དུས་ཚོད་མང་པོ་མི་འདུག་དེ་འདྲའི་དམིགས་བསལ་གི་རིན་པོ་ཆེ་གསུང་ཡ་རེད་དེ་ཡོད་ན་གསུངས། ད་ངས་དམིགས་བསལ་རང་བཞིན་ཞུ་ཡ་མེད་དེ་ནི་ད་ལྟ་དེ་སེམས་ཚེགས་ཡོད་པ་ཚང་མ་ལ་ད་རེས་ཞུས་པ་ནང་བཞིན་འབོད་སྐུལ་ཞུས་པ་ནང་བཞིན་དེའི་ཚོ་འཆམ་འཆམ་གི་སོང་ན་ང་རང་ཚོ་གི་དེའི་ཚོ་ཨ་ཧྥེ་རི་ཀ་དེ་ཚོ་ལ་སོང་ན་དེ་ནས་མི་གཞན་གྱི་འཚོ་བ་ལ་དཀའ་ངལ་ག་འདྲས་འདུག་ད་ལྟ་ང་རང་གི་འཚོ་བ་དང་བདེ་སྐྱིད་ག་རེ་རེད་འདུག་དེ་འདྲས་ཡང་དཔེ་ཅིག་ངོས་ཡག་པོ་ཅིག་ཟིན་ཐུབ་ཡག་རེད་ཤག་ཨང་ཡང་ཨ་ཧྥེ་རི་ཀ་དེ་ཚོ་ལ་ས་ཆ་ཡང་དཔེ་སྐྱིད་པོ་རེད་ཤག་འཆམ་འཆམ་འགྲོ་ས་ཡང་མང་པོ་འདུག་དེ་ནས་ཡང་མི་གཞན་གྱི་ཅིག་འཚོ་བ་དཀའ་ངལ་དེ་ཚོ་རིག་ཡོང་དུས་དེ་ནས་སོ་སོ་གི་ཡང་བདེ་སྐྱིད་དེ་ཡང་ངོ་ཤེས་ཐུབ་པ་དེ་འདྲས་དང་དེ་ནས་དེ་ཚོ་ཚོའི་ནང་ཆོས་དཔེ་ཡག་དེ་ཡི་ཁོ་ཚོ་ལ་དེ་ཚོ་ཅིག་ལྟ། རོགས་པ་རྒྱག་ཡ། ད་དེ་འདྲ་གི་སྟེང་ནས་དཔེ་གོ་སྐབས་ཟིན་ན་འདྲ། ཡང་ན་ཁོ་ཚོ་ལ་དགོས་མཁོ་དཀའ་ངལ་ཧ་ལས་ཡ་ཅིག་ཁོ་ཚོའི་ལུང་པ་ལ་འདུག་བལྟས་འདུག་ཅིག་དེའི་སྟེང་ན་ང་རང་ཚོ་ཅིག་བོད་རིགས། དེ་ཚོ་ཤེས་ཡོན་ཅན་ཡིན་ན་རེད་དགེ་འདུན་པ་ཡིན་ན་བླ་མ་གྲྭ་པ་ཡིན་ན་དེ་ཚོ་ཐུགས་སྣང་གནང་ཐུབ་ན་ཡག་པོ་འདུག།

སང་རྣམ་པ་ཚོ་ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཁྲོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་དང། ལས་རིམ་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་རྣམ་དག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ང་ཚོའི་ལེ་ཚན་རྗེས་མར་སླར་ཡང་མཇལ་ཡོང།